སྒྲུང་དེབ་བརྩམས་སྒྲུང་འདི་འདྲའི་ཡིག་རོ་མང་པོ་ཆེ། འདི་འདྲའི་ནང་ལོགས་ལ་ཡ་ནི་ཧི་རོ་ཁ་ཤས་རེད་བ་ཁོ་རང་ཚོ་གི་མིང་འདི་འདྲའི་དེ་ནི་མུ་གལ་ནི་རེད་བ་མིང་མ་ཁེ་ཆེ་མུ་གུ་ལི་འདི་འདྲའི་མིང་བཏགས་བཞག་གོ་རེད་ད་འདི་ག་རེ་ཟེར་ན་མུ་གལ་གྱི་བྱུང་སྟངས་འདི་སྙིང་བསྡུས་གོ་བ་རེད་ད་ང་ཚོ་གཞན་པ་འདི་ང་ཚོ་ག་རེ་སྦྱང་ཡ་རེད་ཟེར་ན་ད་མུ་གལ་གྱི་རྒྱལ་ཁམས་འདི་ནང་ལ་རྒྱལ་རྒྱུད་འདི་ནང་ལ་རྒྱལ་པོ་མང་པོ་ཆེ་ཡོད་རེད་བ་ད་རྒྱལ་པོ་འདི་གི་སྐོར་ལ་ཡང་ང་ཚོ་གོ་རིམ་ཏི་ཞིག་བ་འབིགས་ཙམ་འབིགས་ཙམ་འདི་གའི་དེ་ང་ཚོ་སྦྱང་ཡ་བྱས།